ཆེ་བསྟོད་ཀྱི་བརྗོད་ཚིག་དེ་ཚོས་རྒྱ་གར་དང་བོད་དམ་རྒྱ་ནག་བརྗོད་པའི་དངོས་ཡོད་སྟངས་འཛིན་གྱི་ས་ཐིག་ཉེ་འདབས་སུ་རྒྱ་ནག་མི་དམངས་བཅིངས་འགྲོལ་དཔུང་དམག་ནང་ཡིན་པའི་དམག་མི་ཚོའི་དྲག་ཤུལ་ཅན་གྱི་སྤྱོད་ཚུལ་གསལ་སྟོན་བྱས་པ་དེར་རྒྱ་གར་དཔུང་དམག་གིས་ཡ་ལན་ནན་པོ་ཇི་འདྲ་སློག་ཡོད་པའི་གནས་ཚུལ་མདོར་བསྡུས་མཁོ་སྤྲོད་གནང་ཡོད་པ་རེད་འདུག་རྒྱ་གར་གྱི་མངའ་སྡེ་ཧར་ཡ་ན་ནང་ཡོད་པའི་ཅན་ཌི་མན་དིར་ས་ཁུལ་དུ་རྟེན་གཞི་བྱས་པའི་དཔུང་དམག་གི་ནུབ་ཕྱོགས་བཀོད་འདོམས་ལས་ཁུངས་ཨ་མས། དང་ཐོག་དཔའ་ངར་གྱི་གཟེངས་རྟགས་མཛད་སྒོའི་བརྙན་ཐུང་རང་གི་དབྱིན་སྐད་དུ YouTube དྲ་ལམ་ནང་བཞག་ཡོད་པ་དང་ཡིན་ནས་བརྙན་ཐུང་དེ་རེས་གཟའ་ཟླ་བའི་ཉིན་མཐོང་རྒྱུ་མེད་པ་བཟོས་ཡོད་པ་རེད་འདུག་ཆེ་བསྟོད་ཀྱི་མཛད་སྒོའི་སྐབས་གསལ་སྟོན་གནང་བའི་དོན་རྐྱེན་དེ་ཚོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཟླ་བ་དགུ་པ་ནས་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་སྤྱི་ཟླ་བཅུ་གཅིག་བར་བྱུང་ཡོད་པ་དང་གནད་དོན་དེ་ཚོའི་སྐོར་དཔུང་དམག་གིས་ད་བར་གཞུང་འབྲེལ་གྱི་བསྒྲགས་གཏམ་གང་ཡང་སྤེལ་མེད་པ་རེད། ཉིས་སྟོང་ཉི་ཤུའི་ཟླ་བ་དྲུག་པའི་ནང་གྷལ་ཝན་ལུང་གཤོང་ནང་འཁྲུག་འཛིང་བྱུང་བ་ནས་བཟུང་རྒྱ་གར་དཔུང་དམག་གིས་རིང་ཚད་ཀི་ལོ་མི་ཀྲར་སུམ་སྟོང་བཞི་བརྒྱ་བརྒྱད་ཅུ་གྱ་བརྒྱད་ཡོད་པའི་རྒྱ་གར་དང་བོད་དམ་རྒྱ་གར་དང་རྒྱ་ནག་བརྗོད་པའི་དངོས་ཡོད་སྟངས་འཛིན་གྱི་ས་ཐིག་ཉེ་འདབས་སུ་འཐབ་རྒོལ་བྱ་རྒྱུའི་གྲ་སྒྲིག་ཚད་མཐོའི་ངང་བཟོས་ནས་ཡོད་པ་རེད་འདུག་འདས་པའི་ལོ་གསུམ་དང་ཕྱེད་ཀའི་དུས་རིང་དེའི་ནང་ཉིས་སྟོང་ཉི་ཤུའི་ཟླ་བ་ལྔ་པའི་ནང་མགོ་འཛུགས་བྱས་པའི་ཤར་ཕྱོགས་ལ་དྭགས་ནང་གི་ས་མཚམས་རྩོད་རྙོག་རྗེས་རྒྱ་གར་དང་རྒྱ་མིའི་དཔུང་དམག་བར་འཐབ་རྒོལ་ཆུང་ཙག་དུ་མ་ཞིག་བྱས་ཡོད་པ་དང་རྒྱ་མིའི་དཔུང་དམག་གིས་དངོས་ཡོད་སྟངས་འཛིན་ས་ཐིག་ཡོད་པའི་རྟ་དབང་ས་ཁུལ་ནང་ཁྲིམས་འགལ་གྱིས་ས་མཚམས་བརྒལ་བའི་བྱ་སྤྱོད་ཐབས་ཤེས་ཡང་བྱས་ཡོད་པ་རེད་འདུག་དེ་ཡང་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ཟླ་བ་བཅུ་གཉིས་པའི་ཚེས་དགུ་ཉིན་རྒྱ་ནག་མི་དམངས་བཅིངས་འགྲོལ་དཔུང་དམག་གིས་རྟ་དབང་སྡེ་ཁག་གི་ཡང་རྩོ་ས་ཁུལ་ནང་ཡོད་པའི་དངོས་ཡོད་སྟངས་འཛིན་གྱི་ས་ཐིག་ཁྲིམས་འགལ་གྱིས་བརྒལ་རྒྱུའི་ལམ་ལྷོང་མ་བྱུང་བའི་ཐབས་ཤེས་བྱས་པ་དེས་སྔར་ཡོད་གནས་བབ་ནང་ཕྱོགས་གཅིག་རྐྱང་པའི་འགྱུར་བ་བཏང་བའི་གནས་ཚུལ་བྱུང་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་དེ་བྱུང་བའི་ཉིན་གྲངས་བཞིའི་རྗེས་སྲུང་སྐྱོབ་བློན་ཆེན་རཱཇ་ནཱ་སིང་གིས་ཡུལ་གྱི་གྲོས་ཚོགས་ཐོག་གཏམ་བཤད་གནང་བའི་སྐབས་རྒྱ་མིའི་ཐབས་ཤེས་ལ་རྒྱ་གར་དཔུང་དམག་གིས་འགྲན་རྩོད་ཤུགས་ཆེ་བྱས་ཡོད་པ་གཏན་འཁེལ་གནང་ཡོད་པ་རེད་འདུག་ཆེ་བསྟོད་ཀྱི་གཟེངས་རྟགས་གནང་རྒྱུའི་མཛད་སྒོ་སྐབས་གོང་ཞུས་རྒྱ་མིའི་དཔུང་དམག་གིས་ཁྲིམས་འགལ་ས་མཚམས་བརྒལ་རྒྱུའི་བྱ་སྤྱོད་ལ་ཁ་གཏད་གདོང་ལེན་བྱ་རྒྱུ་ནང་ཐེ་གཏོགས་ཡོད་པའི་རྒྱ་གར་གྱི་དམག་མིའི་མི་སྣ་ཁ་ཤས་ལ་དཔའ་ངར་གྱི་གཟེངས་རྟགས་གནང་ཡོད་པ་རེད་འདུག། རྒྱ་གར་གྱི་སྲུང་སྐྱོབ་བློན་ཆེན་གྱིས་མུ་མཐུད་གསུང་ཡག་ལ་གདོང་ཐུག་གི་གནས་ཚུལ་དེ་ཡིས་ལག་འཛིང་ཤོར་བ་དང་སྐབས་དེར་རྒྱ་གར་དཔུང་དམག་གིས་དཔའ་ངར་ཆེན་པོའི་ཐོག་ནས་རྒྱ་ནག་མི་དམངས་བཅིངས་འགྲོལ་དམག་མིས་ང་ཚོའི་ས་ཆ་ནང་ཁྲིམས་འགལ་འཛུལ་ཞུགས་བྱ་རྒྱུ་ནས་སྔོན་འགོག་བྱས་ཏེ་ཁོང་ཚོ་རང་གི་ས་ཚིགས་དུ་ཕྱིར་ལོག་བྱེད་བཅུག་ཡོད་པ་དང་ལག་འཛིང་ཤོར་བ་དེ་ཡིས་ཕྱོགས་གཉིས་ཀའི་དམག་མིར་རྨས་སྐྱོན་བཟོས་ཡོད་པ་རེད་འདུག། རྒྱ་གར་གྱི་དཔུང་དམག་ཚོས་རྒྱལ་ཁབ་ཀྱི་ས་གཞི་གོང་བུ་གཅིག་སྒྲིལ་སྲུང་སྐྱོབ་བྱ་རྒྱུའི་ཆོད་སེམས་བརྟན་པོ་ཡོད་པ་དང་དེར་ཁ་གཏད་ཀྱི་ཐབས་ཤེས་གང་ཞིག་བྱས་པ་དེར་མུ་མཐུད་འགོག་རྒོལ་བྱ་རྒྱུ་དང་དཔུང་དམག་ཚོའི་དཔའ་ངར་གྱི་འབད་བརྩོན་གང་ལ་རྒྱབ་སྐྱོར་གནང་རྒྱུ་གྲོས་ཚོགས་ནང་གཅིག་སྒྲིལ་ཡོད་པར་ཡིད་ཆེས་ཡོད་པ་ཡང་སྲུང་སྐྱོབ་བློན་ཆེན་རཱཇ་ནཱ་སིང་གིས་གྲོས་ཚོགས་ནང་གཏམ་བཤད་གནང་བའི་སྐབས་གསུངས་ཡོད་པ་རེད་འདུག། ཕྱི་ལོ་ཉིས་སྟོང་ཉི་ཤུའི་ལོ་དཀྱིལ་ཙམ་ནས་མགོ་འཛུགས་བྱས་པའི་འགག་རྐྱང་གི་གནས་ཚུལ་སེལ་ཐབས་སུ་རྡུལ་ཕྲན་གོ་མཚོན་ལྡན་པའི་ཁྱིམ་མཚེས་རྒྱལ་ཁབ་གཉིས་བརྗོད་པའི་བར་དཔུང་དམག་དང་ཕྱི་དྲིལ་འབྲེལ་ལམ་གྱི་གྲོས་བསྡུར་དེ་ཚོས་ད་བར་མཐའ་མའི་ཐག་གཅོད་གང་ཞིག་བྱུང་ཐུབ་མེད་པ་རེད། རྒྱ་གར་གྱི་དམག་མི་མི་སྣར་དཔའ་ངར་གཟེངས་རྟགས་གནང་རྒྱུའི་མཛད་སྒོ་སྐབས་གསལ་སྟོན་བྱུང་བའི་དོན་རྐྱེན་དེ་ཚོས་རྒྱལ་མཚམས་ཀྱི་ཉེ་འདབས་སུ་དོ་ནན་གྱིས་སྤྱང་གྲུང་དོད་པོ་དང་གྲ་སྒྲིག་ཨང་གསར་དགོས་མཁོ་ཡོད་པའི་དྲན་སྐུལ་བྱེད་ཀྱི་ཡོད་པ་རེད། རྒྱ་གར་དང་རྒྱ་ནག་གཅོད་པའི་རྒྱལ་མཚམས་ཀྱི་རྩོད་རྙོག་དེ་ཆིག་སྟོང་དགུ་བརྒྱ་ལྔ་བཅུའི་ནང་འགོ་འཛུགས་བྱས་ཡོད་པ་དང་དེའི་ཐོག་ཕྱོགས་གཉིས་ཀས་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ལོར་དུས་ཐུང་གི་གྲ་སྒྲིག་བསྒྲུབ་པའི་དམག་འཐབ་བྱས་ཡོད་པ་རེད། གོང་ཞུས་ཀྱི་གནས་ཚུལ་དེ་ཕབ་སྒྱུར་དང་སྙན་སྒྲོན་ཞུས་མཁན་ནམ་མཁའ་བསྟན་འཛིན་ཡིན།